དེའི་ནང་ནས་ཁྱད་པར་དེང་སང་གི་དུས་སུ་ད་དེང་སང་ཟེར་ན་དེ་ད་ལྟའི་དུས་སུ་ཟེར་ན་ང་རང་ཚོ་ཁྱོད་རང་ལྟ་བུ་ཡིན་ན་ཁོ་སོ་སོ་མི་ལུས་ཐོབ་པ་དེ་ལ་ད་དེ་མི་ལུས་སྐྱེ་བ་ལེན་ཐེངས་དེ་ལ། ད་དེ་སྐྱེ་བ་དེ་ལེན་པའི་གནས་སྐབས་དེ་ལ་སངས་རྒྱས་བཅོམ་ལྡན་འདས་ང་དོན་མཛད་བཞིན་པ་ཡིན་པ་ཐག་གཅོད་ཡག་རེད། ཁ་ནས་བསམ་ན་ད་དེ་ང་ལ་མི་སྲིད། མི་ལུས་ཤིག་ཐོབ་མི་ལུས་ནང་ནས་ཀྱང་ཨ་ནི་ཞེས་པ་འབྱོན་ཀྱང་ར་མ་འབྱོན་ར་ཆོས་ལ་དད་པ་ཡོད་ཉེ་རེ་ཞིག་དང་དངོས་གནས་ཆོས་རེ་ཞིག་སྐྱེ་བ་ཕྱི་མ་ཅིག་ལ་ཕན་ཐོགས་ཅིག་བྱས་ནས་ཅིག་སྒྲུབ་ཐུབ་ན་བསམ་པའི་བསམ་བློ་ཅིག་ཡོད་མཁན་ཅིག་གིས་མི་ལུས་ཅིག་ལེན་བསྡད་པ་དེའི་དུས་ཚོད་དེ་ལ།

བསྟན་ས་མི་འདུག་ད་ངར་དུད་འགྲོ་ཅིག་རྣམ་པ་ཅིག་བསྟན་བྱས་ད་སོར་བྱུང་ཉིན་དེ་ལ་དད་པ་ཁོ་ཏི་ཀ་ཚང་ལྡན་ཡོང་ང་ཡོད་དུད་འགྲོ་བསམ་ན་དེ་ངའི་དད་པ་ཁོ་ན་སྐྱེ་གི་མ་རེད་དད་པ་མ་སྐྱེ་ན་ང་ལ་ཆོས་གསུངས་པའི་ཐབས་ཤེས་ཡོང་མི་འདུག་ད་ག་རེ་གསུངས་ན་སངས་རྒྱས་བཅོམ་ལྡན་འདས་ལ་སྣང་གཡེང་རོགས་གོ་ལ་ད་ངས་དངོས་སུ་མཇལ་ཚོད་ཅིག་གི་སོ་སོའི་ལས་དང་སྐལ་བ་ག་ཚོད་འདུག་ཁོ་མཇལ་ཚོད་ཅིག་གི་ད་དགེ་བའི་བཤེས་གཉེན་ཞིག་རྣམ་པ་ཞིག་ལ་མ་བསྟན་རང་བསྟན་བྱས་པ་རེད་སངས་རྒྱས་བཅོམ་ལྡན་འདས་དེ་ཡིན་དུས་སངས་རྒྱས་བཅོམ་ལྡན་འདས་དགེ་བའི་བཤེས་གཉེན་ཞིག་གི་རྣམ་པ་ལ་ཚུར་བསྟན་ནས་ཚུར་བྱོན་ཡོང་བྱོན་ནས་དེ་ང་ལ་ཆོས་གསུངས། ཆོས་གསུངས་པའི་སྒོ་ནས་དོན་མཛད་སྟངས་དེ་ར་མ་གཏོགས་མེད་དོ་དེ་མེད་ནོ་མེད་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཁོ་རང་གཞན་གྱིས་ཚ་ཞེས་བསམ། དེ་ཡིན་ན་ད་ང་ལ། དོན་མཛད་མཁན་དེ་ལ་དགེ་བའི་བཤེས་གཉེན་རྣམ་པ་ཞིག་ལ་བསྟན་པ་ཐག་ཆོད་རེད་ཟེར་བ་བསམ། ད་དགེ་བའི་བཤེས་གཉེན་རྣམ་པ་བསྟན། སངས་རྒྱས་བཅོམ་ལྡན་འདས་ཁོ་རང་ང་རང་ཚོ་མ་བསམ་ན་དེང་སང་རེད། གྲི་ག་ར་དང་ཞག་གི་སོ་ར་བྱས་སངས་རྒྱས་བཅོམ་ལྡན་འདས་ཁོ་རང་སེམས་ཅན་གྱི་དོན་ལྟ་སྣང་ལྟ་སྣང་སྐོར་དེ་ཡིན་ནའི་དེ་ཁོང་རང་དངོས་སུ་མ་བྱོན་པ་བྱས།